ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ནའི་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་གཞུང་འོག་ལ་ཡོད་པའི་ཀྱི་དཔེ་སྐྲུན་ཁང་ཞིག་གིས་བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་འདི་ལ་རྒྱ་མི་ཕྱོགས་ནས་ལན་འདེབས།

བོད་པའི་ཀྱི་གནའ་སྔ་མོ་ནས་དར་སྲོལ་ཡོད་པའི་ཀྱི་ཆོས་ཕྱོགས་རེད་ཆོས་ཕྱོགས་མ་ཡིན་པའི་ཀྱི་ད་ལྟ་དུས་ཆེན་ཐོག་ལ་ཡ་གོང་དུ་ཞུས་པ་ནང་བཞིན་རེད་ད་ག་ཡིན་པ་ཡིན་ན་ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ་ཁོང་རྣམ་ཚོ་གི་ཉམས་ཞིབ་ནང་ནས་ག་རེ་གསུངས་འདུག་འདི་སྐོར་ལ་ཡ། ཆོས་ཕྱོགས་ཀྱི་བྱེད་སྒོ་རེད་དེ་འདྲའི་ཀྱི་ཨ་ནི་ལོ་གསར་གཏོང་ཕྱོགས་སྐོར་ལ་ཡིན་ན་ཨ་ནི་ཕྱི་རྒྱལ་གྱི་ད་མཁས་པ། ཁེ་ཏི་བ་བེ་ཏི་ཡ་ཕེ་རེ་སེ་ཞིབ་འཇུག་དངོས་སྤྱོད་སློབ་གླིང་གི་མི་རྒྱུད་རིག་པའི་མཁས་པ་ཅིག་རེད། ཨ་ནི་ཁོ་རང་གསུང་ཡ་རེད་བ་བྱས་ན་ཨ་ནི་བོད་པའི་རྒྱུན་ལྡན་གྱི་འཚོ་བའི་དུས་སྐབས་འདྲ་མིན་སྣ་ཚོགས་ཅིག་ཁྱེད་བྱས་ན་གཞུང་འབྲེལ་གྱི་དུས་ཆེན་རེད་ཆོས་ཕྱོགས་ཀྱི་དུས་ཆེན་རེད་ད་ག་ནང་བཞིན་ས་གནས་ཀྱི་དུས་ཆེན་དེ་ཚོ་ཡིན་ན་རྒྱ་ནག་གཞུང་གིས་ཐོག་མར་ཡིན་ན་བཀག་སྡོམ་བྱས་ཡོད་རེད་འདི་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔའི་ལོ་ནས་འགོ་བཙུགས་ཀྱང་ཨ་ནི་རིམ་པས་ཨ་ནི་བསྐྱར་གསོ་བྱས་རྗེས་དུས་ཆེན་དེ་ཚོ་དང་འབྲེལ་བའི་ཨ་ནི་ཆོ་ག་ཕྱག་ལེན་དེ་ཚོ་མེད་པ་བཟོས་རྗེས་ཨ་ནི་དུས་ཆེན་དེ་ཚོ་བོད་ལོའི་ཟླ་ཚེས། བྱེ་བྲག་དམིགས་སུ་བཀར་ནས་ཐོག་ལ་ཁེལ་བར་བྱས་ཡོད་རེད་དེ་འདྲ་གསུངས་བཞག། གོང་དུ་ད་ལྟ་གསུངས་པ་ནང་བཞིན་ད་དུས་ཆེན་དེ་ཚོ་ཨ་ནི་བོད་པའི་ཀྱི་ལོ་དང་ཟླ་བའི་ཚེས་གྲངས་ཐོག་ནས་ཡང་ཁོང་ཚོས་གཏན་འཁེལ་བྱས་སོང་ཙང་ད་བོད་ནང་ལ་ཡང་ལོ་རྩི་སྟངས་ཐོག་ལ་ཡང་ད་ལྟ་ཁོ་རང་གཉིས་ག་རེ་གསུངས་འདུག་ལོ། ཉམས་ཞིབ་པ་ཨ་ནི་ཁེ་ཏི་ཡ་བ་བེ་ཏི་ལི་དང་ད་ག་ནང་བཞིན་ཨ་ནི་ཇེ་ནེ་ཏི་རྒྱ་མཚོ་ཁོང་གཉིས་གསུང་ཡས་བྱས་ན་ལོ་གཅིག་ལ་ཨ་ནི་བོད་ཟླ་དང་པོ་རེད་བོད་ཟླ་གཉིས་པ་སོགས་ཨ་ནི་ཧོར་ཟླ་བཅུ་གཉིས་ཡོད་རེད། ད་ཡིན་ནའི་ཨ་ནི་ལུགས་གསར་གྱི་ལོ་ཐོའི་ནང་ལ་ཨ་ནི་བསྟུན་བྱས་ནས་ཟླ་བ་སུམ་ཅུ་སོ་གཉིས་རེའི་མཚམས་ལ་ཟླ་བ་འཕར་མ་གཅིག་འཐོལ་པ་གཅིག་སླེབས་ཡོང་གི་ཡོད་རེད་ཁ་སྣོན་བྱེད་ཀྱི་ཡོད་རེད་སྤྱི་དང་སྤྱི་ལོ་ཆིག་སྟོང་བརྒྱ་མེད་ཉི་ཤུ་རྩ་བདུན་ལོར་ཡིན་ན་དུས་འཁོར་གྱི་འཁོར་ལོའི་རྒྱུད་དང་མཐུན་པར་ཨ་ནི་བོད་པས་སེམས་ཅན་རེ་མོས་རེ་མཚོན་པར་བྱེད་པའི་གཅིག་གི་སེམས་ཅན་མིང་བྱི་བ་གླང་སྟག་ཡོས་འབྲུག་སྦྲུལ་རྟ་ལུག་སྤྲེལ་བྱ་ཁྱི་ཕག་ཅེས་བྱས་ད་གཅིག་རྒྱ་མིའི་ལོ་འཁོར་བཅུ་གཉིས་རེད་འབྱུང་བ་ལྔའི་མེ་དང་ཆུ་ས་ལྕགས་ཤིང་ནང་ནས་ཨ་ནེ་གཅིག་རེ་མཉམ་སྡེབ་བྱས་པས་ཨ་ནེ་མི་ལོ་དྲུག་ཅུ་ཅན་གྱི་རབ་བྱུང་གི་སྲོལ་འགོ་བཙུགས་ཡོད་རེད་ལོ་འཁོར་དྲུག་ཅུ་ནང་ཨ་ནེ་ལོ་འཁོར་བཅུ་གཉིས་ལ་ཨ་ནེ་ཕོ་མོའི་དབྱེ་བ་ཕྱེ་བྱས་དཔེར་ན་སྤྱི་ལོ་ཉིས་སྟོང་དྲུག་ལོ་ལ་མེ་ཕོ་ཁྱི་ལོ་རེད་ཅེས་བྱས་ཨ་ནེ་ཁོ་རང་ཚོས་གསུངས་བཞག། སྐབས་དེ་དག་ཆོས་ཕྱོགས་ཀྱི་གནད་དོན་ཐོག་ནས་ཡང་ཅིག་ཧོར་ཟླ་ནང་ལ་ཡང་ཉི་མ་སུམ་ཅུ་ནང་ལ་ཡང་ཚེས་གྲངས་འདི་གལ་ཆེ་ཆུང་དེ་ག་འདྲ་སེ་ཡོད་ན་ལོ། ཧོར་ཟླའི་ནང་ཟླ་བ་ནག་རྩི་ཡ་ནང་ལ་ཡིན་ན་ཟླ་བ་རེའི་ཚེས་པ་བཅོ་ལྔ་རེད་སུམ་ཅུ་དེ་ཡིན་ན་ཇོ་བོ་ཤཱཀྱ་མུ་ནེའི་མཛད་པ་རྗེས་དྲན་གྱི་ཉིན་མོ་ཅེས་བྱ་གཅིག་གི་སྟོན་པ་ཤཱ་ཀྱ་ཐུབ་པ་སྐུ་བལྟམས་པ་དང་མྱ་ངན་ལས་འདས་པ་མཛད་པ་བསྐྱངས་སའི་དེ་འདྲ་ཅིག་བཤད་ཡོང་གི་རེད་བྱས་ཙང་ཚེས་བཅུ་ཉིན་དེ་ཡིན་ན་སློབ་དཔོན་པདྨ་འབྱུང་གནས་ཀྱི་ཨ་ནི་སྤྱི་ལོའི་དུས་རབས་བརྒྱད་པའི་ནང་ལ་ཡིན་ན་ཨ་ནི་སྔགས་ཀྱི་བསྟན་པ་བོད་དུ་ཨ་ནི་གདན་དྲངས་ནས་ཨ་ནི

དུས་ཆེན་གཙོ་བོ་ཁག་ཅིག་ངོ་སྤྲོད་བྱས་ཤག་དེ་ཚོའི་ཐོག་ལས་ཟབ་པའི་ངོ་སྤྲོད་དང་ནོར་བཅོས་ཁ་ཤས་ཨ་ནི་བྱེད་དགོ་བྱ་གི་འདུག་ཅེས་བྱས་ཨ་ནི་ཁོ་རང་ཚོས་འདུག་གསུངས་ཤག་བྱས་ཙང་བོད་པའི་དུས་ཆེན་མང་ཆེ་བ་ཆ་ཤས་གཉིས་ཡོད་པ་བྱས་ཨ་ཆོས་ཕྱོགས་ཀྱི་ཆ་ཤས་སུ་ཨ་ནི་བོད་པའི་དུས་ཆེན་སྐབས་དགོན་པར་མཆོད་མཇལ་འགྲོ་ཡ་དང་ཆོས་སྡིངས་རྒྱག་ཡ་དེ་འདྲས་བྱེད་ཀྱི་ཡོག་རེད་ཆ་མཛེས་སྐོར་ཅུང་ཟད་ཅེས་བྱས་དེ་ནས་གཞན་ཨ་ནི་ཆོས་ཕྱོགས་དང་འབྲེལ་བ་མེད་པའི་ཆ་ཤས་འདི་ལ་བོད་པའི་ཕན་ཚུན་ལག་རྟགས་སྤྲོད་རེས་དང་བཟའ་བཏུང་དང། བཅས་ཀྱི་ཞབས་བྲོ་རྒྱག་ཡག་དེ་འདྲས་ཀྱི་ཨ་ནི་སྤྲོ་སྐྱིད་ལོངས་སྤྱོད་བྱས་རབས་དེ་འདྲ་ཅིག་ཡོད་རེད་ཅེས་ཁོ་རང་དེ་ནས་གསུངས་ཤག།
བོད་པའི་གི་ལོ་དུས་རེད་བོད་པའི་གི་ལོ་ཐོ་ནང་ལ་ཡ་ཅིག་ཅིག་གི་དུས་ཆེན་གལ་ཆེ་ཤོས་དེ་ག་རེ་རེད་ཟེར་གྱི་འདུག་ལོ། ད་བོད་པའི་ལོ་གསར་ནི་དོན་དམ་དུ་ཨ་ནི་བོད་པའི་ལོ་གཅིག་གི་བྱེད་སྒོ་ཨ་ནི་གལ་ཆེ་ཤོས་དེ་བོད་པའི་ལོ་གསར་དེ་འདྲས་ཅིག་བརྩིས་བྱས་དེ་འདྲས་ཅིག་འདུག་བྱས་ཙང་སྔ་མོ་ཡིན་ན་ལྷ་སར་ཨ་ནི་བོད་ཟླ་དང་པོ་བོད་ཟླ་དང་པོ་དེ་ཡིན་ན་སྤྱི་ཟླ་གཉིས་པ་དང་གསུམ་པའི་ནང་ལ་འཁེལ་བྱས་དེ་འདྲ་གཅིག་ཡོ་རེད་བྱས་ད་ལོ་རྙིང་གི་ཉིན་མཐའ་མ་དེ་ཡིན་ན་ཨ་ནི་ཆོ་ག་འདྲ་མིན་སྣ་ཚོགས་ཀྱི་སྒོ་ནས་ཨ་ནི་ལོས་བསགས་ཀྱི་འདུག་གཞུག་གུ་དེ་ཡིན་ན་གདོན་འདྲེ་ཕྱིར་ཕུད་བྱེད་ཡ་ཟེར་རོ་ཨ་ནི་བོད་གཞུང་གི་ཨ་ནི་གཞུང་འབྲེལ་གྱི་མཛད་སྒོ་རྩེ་ཕོ་བྲང་པོ་ཏཱ་ལ་རེད་གཞུང་འབྲེལ་གྱི་སྲུང་མ་གནས་ཆུང་ཆོས་སྐྱོང་སྐྱོང་དགོན་པ་ཨ་ནི

བདུན་ཕྲག་གསུམ་གྱི་དུས་ཡུན་དེའི་རིང་ལ་ཡིན་ན་ནི་གྲྭ་བཙུན་སྤྱི་རེད་དེ་ག་ནང་བཞིན་ཡང་སྒོས་སངས་རྒྱས་ཀྱི་བསྟན་པའི་ཆེད་དུ་ནི་བོད་རྒྱལ་ཁབ་དང། མི་དམངས་ནད་མེད་ཚེ་རིང་ཡོང་ཡས་རྒྱལ་ཁབ་དར་རྒྱས་ཕུན་སུམ་ཚོགས་པོ་ཡོང་བ་སྨོན་ལམ་རྒྱབ་བྱས་དེ་འདྲ་བྱེད་ཀྱི་ཡོད་རེད་ད་དུང་མ་འོངས་པའི་སངས་རྒྱས་རྒྱལ་བ་བྱམས་པ་མགོན་པོ་གང་མགྱོགས་འབྱོན་པའི་ནི་ཆོ་ག་བྱེད་ཡས་གཙུག་ལག་ཁང་ཕྱི་རོལ་ཚང་མ་ཡིན་ན་ནི་འབུར་སྐུའི་གི་ནི་མཆོད་པ་ཆེན་པོ་བཞེང་ཡས་རེད་ནི་ལྷ་སའི་ཆུ་རགས་ཞིག་གསོ་བྱེད་ཡས་དེ་འདྲ་བྱེད་བྱེད་དེ་བྱེད་ཀྱི་ཡོད་རེད། ད་ལྟ་གོང་དུ་གསུངས་པ་རེད་བོད་ཀྱི་ལོ་གསར་དུས་ཆེན་རེད་འདི་རྗེས་ལ་ཡང་སྨོན་ལམ་ཆེན་མོ་སྐབས་ལ་ཡང་བོད་མི་གྲྭ་བཙུན་སྟོང་ཕྲག་མང་པོ་འཛོམས་ཀྱི་ཡོད་སོང་ཙང་སྐབས་དེ་དུས་ཙམ་པ་ལ་ཡང་བོད་ཀྱི་རྒྱལ་ས་ལྷ་སའི་ནང་གི་མང་ཚོགས་ཐོག་ལ་ཡང་ལྟ་སྲུང་བྱེད་ཡག་གི་འགན་དེ་སུས་འཁྱེར་གྱི་འདུག་ལོ།
ཨ་དེ་དུས་ཡིན་ན་ལྷ་སའི་སྨོན་ལམ་ཆེན་མོའི་རིང་ལ་ཡིན་ན་ཨ་ནི་བོད་གཞུང་གི་ལྷ་སའི་དམངས་སྐྱོང་གི་དབང་ཆ་ཚང་མ་ཨ་ནི་འབྲས་སྤུངས་དགོན་པའི་ཨ་ནི་ཚོགས་ཆེན་ཞལ་ངོ་ཟེར་བྱས་བྱས་ཞལ་ངོ་ད་ད་འཛུགས་སུ་ཡོད་རེད་བྱས་ཙང

ལོ་རྒྱུས་ནང་ལ་བལྟས་པ་ཡིན་ན་ཅིག་རྒྱ་ནག་དམར་པོས་བོད་ཐོག་ལ་ཡང་དབང་བསྒྱུར་བྱས་པའི་རྗེས་ལ་ཡང་བོད་ནང་གི་གནའ་བོའི་གི་རིག་གཞུང་རེད་དེ་མིན་གི་དུས་ཆེན་ཁག་ལ་ཡང་ཁོང་ཚོའི་གི་བཀག་སྡོམ་བྱེད་ཡ་དང་ཚོགས་མ་ཆོག་དེ་འདྲའི་གནས་ཚུལ་བྱུང་ཡོད་རེད་དེ་ལ་སོང་ཙང་ཅིག་སྨོན་ལམ་ཆེན་མོ་དེ་འདྲའི་རྒྱ་ནག་གཞུང་ནང་གི་དེ་འདྲའི་བཀག་སྡོམ་བྱས་པའི་གནས་ཚུལ་དེ་འདྲ་ཁྱེད་བྱུང་འདུག་གས་ལོ། གནད་དོན་གྱི་ཤེས་པ Katia ཨམ Buffetrille རེད་དེ་ག་ནང་བཞིན Janet རྒྱ་མཚོ་ཁོ་རང་གཉིས་ཀྱིས་གསུང་ཡ་རེ་བ་བྱས་པ་ཡིན་ན་ཨ་ནི་རྒྱ་ནག་གཞུང་གི་ཅིག་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོ་བར་སྨོན་ལམ་ཆེན་མོ་ཨན་བཀག་སྡོམ་བྱས་རེད་ལོ་དེའི་ནང་ལ་རྒྱ་གྲོལ་མི་བོད་ཨན་སྨོན་ལམ།

གོང་དུ་ང་ནང་གསུངས་པ་བཞིན་རེད་ད་དུས་ཆེན་ནང་ལ་ཡང་ཞོ་སྟོན་གསུངས་ཤག་ཞོ་སྟོན་དེ་ག་དུས་ཚོགས་ཀྱི་ཡོད་ན་ཨ་ནི་ཞོ་སྟོན་དེ་གི་དམིགས་བསལ་གི་ཚོགས་དགོས་རྒྱུ་མཚན་ག་རེ་ཡིན་ན་ལོ།
ཞོ་སྟོན་སྐོར་ལ་ཡིན་ན་ད་སེ་ར་དང་འབྲས་སྤུངས་ལ་ལོ་ལྟར་ཞོ་སྟོན་ཟླ་བ་དྲུག་པའི་སྤྱི་ཟླ་བདུན་པ་ནས་བརྒྱད་པའི་བར་ཨ་ནི་ཚེས་ཉི་ཤུ་དགུ་དང་སུམ་ཅུ་བཅས་བྱས་དེ་འདྲ་ཅིག་ཚོགས་བྱས་དེ་འདྲ་ཅིག་གི་ཡོ་རེད་བྱས་ཙང་ལྷ་སའི་ཞོ་སྟོན་དེ་ཡིན་ན་ཨ་ནི་བོད་ཟླ་བདུན་པ་དང་སྤྱི་ཟླ་བརྒྱད་པ་དང་དགུ་པའི

དུས་ཆེན་ཞེས་པ་འདི་དུས་ཆེན་འདིའི་གི་ཅིག་ངོ་སྤྲོད་ཅིག་གསུང་རོགས་གནང་དང་འདི་སྐོར་ལ་ཡ་དུས་ཆེན་འདི་སྐོར་ལ་ཡ་དེ་འདྲ་གནད་དོན་དཔྱད་ཞིབ་པ་ཁོ་རང་གཉིས་ཀྱིས་ག་རེ་གསུངས་འདུག་ལོ། གནད་དོན་དཔྱད་ཞིབ་པ་དཔེར་ན་ཇེ་ནེ་ཏི་རྒྱ་མཚོ་རེད་ད་ག་ནང་བཞིན་ཁེ་ཏི་ཡ་བ་ཕི་རི་ཁོ་རང་གཉིས་ཀྱིས་གསུང་ཡ་བྱས་ན་བོད་པའི་འོང་སྐོར་དུས་ཆེན་འདི་ལ་བོད་ཟླ་བདུན་པ་དང་སྤྱི་ཟླ་བརྒྱད་པ་དང་དགུ་པའི་བར་ནི་ད་ལྟོས་ལ་དགའ་སྟོན་བྱས་ཀྱི་ད་ངོ་སྲས་དེ་ལོ་ལེགས་ཡག་པོ་བྱུང་ཡ་དུས་ཆེན་ཅིག་བྱས་ཡིན་པ་དང་དུས་ཆེན་དེའི་སྐབས་ལ་ཡིན་ན་ནི་ཅིག་སྔགས་པས་མགོ་ཁྲིད་བྱས་ནི་ཞིང་པས་ནི་འབར་ནས་རུ་སྒྲིག་བྱས་ད་འབར་འབྲིས་ནི

དེའི་སྐོར་བརྒྱབ། སྨོན་ལམ་བརྒྱབ་དེ་འདྲ་བྱས་ཚེ་ཨ་ནི་ད་སོ་སོའི་ཞིང་ཁ་དེ་ཚོ་ཡིན་ན་སད་སེར་སོགས་ཀྱི་བར་ཆད་མ་ཡོང་བའི་ད་རེ་བའི་སྨོན་ལམ་བྱས་ཚེ་དེ་འདྲ་འགྲོ་གི་འདུག་བྱས་ཙང་དེ་འདྲ་གཙོ་བོ་དེ་ཡིན་ན་ཆོས་ཕྱོགས་ཐོག་ནས་ད་རེ་བའི་སྨོན་ལམ་རྒྱག་ཡག་ཕྱིར་དེ་འདྲ་ཅིག་རེད་ཤག། ལེ་ཚན་འདི་ངོ་སྤྲོད་དང་གོ་བསྡུར་བྱེད་པའི་སྐབས་ལ་ཡ་ད་རྒྱ་ནག་གཞུང་གིས་བརྗོད་པའི་ནང་ལ་ཡ་དུས་ཆེན་གནད་འགག་ཆེ་ནང་ལ་ཡ་མཆོད་མེ་དུས་ཆེན་ཟེར་འདྲ་བཤད་ཤག་ད་དོན་དངོས་སུ་མཆོད་མེ་དུས་ཆེན་འདི་མ་ཡིན་པ་ཐོག་ནས་ཡང་དུས་ཆེན་འདི་ལ་ཡ་མིང་གཞན་པ་ཞིག་ཡོད་པའི་སྐོར་ལ་ཡ་ད་ད་གནད་དོན་དཔྱད་ཞིབ་པ་ཁོ་རང་གཉིས་ག་རེ་གསུངས་འདུག་ལོ། རྒྱ་མིས་བཤད་ཡས་ཀྱི་མཆོད་མེའི་དུས་ཆེན་ཟེར་དེའི་ཐོག་ལ་ཡིན་ན་གནད་དོན་དཔྱད་ཞིབ་པ་ཁོ་གཉིས་ཀྱིས་གསུངས་ཡ་བྱས་ན་དེ་མ་རེད་ཅེས་བཤད་ཀྱི་འདུག་གསུངས་ཤག་བྱས་ཙང་འདིའི་ཨ་ནི་བོད་ཟླ་བཅུ་གཉིས་པའི་ཨ་ནི་ཚེས་ཉི་ཤུ་ལྔ་མིན་པར་ཨ་ནི་བོད་ཟླ་བཅུ་པའི་ཚེས་པ་ཉི་ཤུ་ལྔའི་ཉིན་ལ་ཡིན་ན་ཨ་ནི་རྗེ་ཙོང་ཁ་པ་ཨ་ནི་སྐུ་མྱ་ངན་ལས་འདས་པའི་རྗེས་དྲན་གྱི་ཚུལ་དུ་ཨ་ནི་དགའ་ལྡན་ལྔ་མཆོད་ཅེས་བྱ་མཆོད་འབུལ་བྱས་དེ་རེད་བོད་ཚེས་ཉེར་བཞིའི་དགོང་མོ་ཡིན་ན་ལྷ་སའི་གྲོང་ཁྱེར་ས་ཕྱོགས་གང་སར་མཆོད་མེ་ཆུང་ཆུང་མང་པོ་ཞལ་ཁ་ཕྱེས་དེ་ནས་བྱེད་ཀྱི་ཡོད་རེད་འདུག་འདུག་བྱས་ཙང་འདི་ག་རེད་ཟེར་ན་གཙོ་བོ་དགའ་ལྡན

དུས་ཆེན་ཆེ་ཁག་ཙམ་མ་ཡིན་པར་དེ་མིན་བོད་ཀྱི་ས་ཁུལ་འདྲ་མིན་ནང་ལ་ཡང་དུས་ཆེན་གཞན་པ་དེ་འདྲའི་སྲུང་སྲོལ་དེ་འདྲ་ཁེལ་འདུག་གས་ལོ། དེའི་ཐོག་ལ་ཡིན་ན་ནི་གནད་དོན་དཔྱད་ཞིབ་པ་ཨ་ནི་ཁེ་ཏི་བ་ཕི་ཏི་རི་ཁོ་རང་རེད་དང་ད་ག་ནང་བཞིན་ཇེ་ནེ་ཏི་རྒྱ་མཚོ་ཁོ་རང་གཉིས་ཀྱིས་གསུང་ཡས་བྱས་ན་ཡིན་ན་བོད་ལ་དུས་ཆེན་གཞན་མང་པོ་ཅིག་ཡོད་རེད་ཨ་ནི་ལྷག་པར་དུ་བོད་ཁྱོན་ཡོངས་ལ་ཡིན་ན་འཇིག་རྟེན་པའི་ལྷར་ཨ་ནི་གསོལ་མཆོད་བྱེད་པ་འཇིག་རྟེན་པའི་ལྷ་ཟེར་དུས་ད་གཅིག་ལྷ་ཨ་ནི་མི་ལ་གཅིག་ཁོག་ཞུགས་བྱེད་བྱེད་ཞུ་ཡས་རེད་དེ་འདྲས་ཚོ་དཔེར་ན་གནས་ཆུང་ཆོས་སྐྱོང་ལ་སོགས་ཞུ་ཡས་རེད་དེ་འདྲས་འདི་ཚོ་ཡིན་ན་འཇིག་རྟེན་ལྷ།

དེ་དང་ཆབས་ཅིག་དེ་རིང་གི་ལེ་ཚན་འདི་འདིར་མཇུག་བསྡོམས་ཞུ་ཡ་དང་ལེ་ཚན་རྗེས་མའི་ནང་ལ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ལོ་ལ་བྱུང་བའི་བོད་ནང་གི་ལྷ་སའི་ཟིང་འཁྲུགའམ་བོད་ནང་ལ་ཡ་ཞི་བའི་གི་ངང་གི་ངོ་རྒོལ་སྐོར་ལ་ཡ་ང་ཚོས་གླེང་མོལ་མུ་མཐུད་ཞུ་གི་ཡིན་ཉན་མཁན་རྣམས་ནས་ང་ཚོའི་ལས་རིམ་ཁག་གསན་པ་ཐུགས་རྗེ་ཆེ། བཞུགས་གདན་འཇགས་དགོས།